ཨ་མི་རི་ཀའི་རྒྱལ་ཁབ་བདེ་འཇགས་སློབ་སྟོན་པ་སོ་ལོ་ཝན་གྱིས་གཟའ་འཁོར་སྔོན་མ་སྦེང་ཀོག་ལ་རྒྱ་མིའི་ཕྱི་འབྲེལ་བློན་ཆེན་ཝང་ཡི་དང་ཉིན་གཉིས་ཀྱི་ལྷན་ཚོགས་གྲོས་མོལ་གནང་ཡོད་རེད་རྒྱ་ནག་ཕྱོགས་ནས་རྒྱལ་ཁབ་གཉིས་ཀྱི་གྲོས་མོལ་གྱི་རྗེས་ལ་གསལ་བསྒྲགས་སྤེལ་བའི་ནང་ན་ནིང་ཟླ་བ་བཅུ་གཅིག་པའི་ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་ཨ་མི་རི་ཀའི་སྲིད་འཛིན་སྦའི་ཌེན་གཉིས་ནས་ཁ་ལི་ཧྥོ་ནི་ཡ་ལ་ཆེས་མཐོའི་ལྷན་ཚོགས་གྲོས་མོལ་གནང་བའི་རྗེས་ཀྱི་གཏམ་གླེང་བསྐྱར་བཤད་བྱས་ཡོད་རེད། སྐབས་འདིར་ཞི་ཅིན་ཕིང་གིས་གསལ་སྟོན་བྱས་དོན་ཨ་མི་རི་ཀས་ཐེ་ཝན་རང་བཙན་ལ་རྒྱབ་སྐྱོར་བྱེད་མི་དགོས་པ་ཞིག་རེད་ཞེས་བཤད་ཡོད་པ་རེད། ཝང་ཡིས་ཀྱི་རྣམ་འགྱུར་ནི་དོན་དངོས་ཀྱི་བྱ་སྤྱོད་ཐོག་མངོན་པ་བྱས་ནས། ཐེ་ཝན་ལ་དྲག་ཆས་སྤྲོད་རྒྱུ་མཚམས་འཇོག་དགོས་པ་དང་རྒྱ་ནག་གི་ཞི་བའི་གཅིག་གྱུར་བྱེད་རྒྱུར་རྒྱབ་སྐྱོར་བྱེད་དགོས་ཟེར་བ་དེ་ཡིན་པ་རེད། ཝང་ཡིས།

ཌེ་ཝི་ཏི་སེག་སི་ཡིས་འདི་ག་ཝི་ཨོ་ཨེའི་ཨ་རིའི་རླུང་འཕྲིན་ཁང་གིས་བཅར་འདྲི་ཞུ་བའི་སྐབས་གསལ་སྟོན་གནང་དོན་ཁོང་ནས་ངོས་འཛིན་གནང་དོན་ལ་རྒྱ་ནག་གིས་ལའེ་ཆིང་ཏེ་ཡིས་ཁྲིམས་ལུགས་ཀྱི་ཐོག་ནས་ཐེ་ཝན་རང་བཙན་རྩོད་གླེང་གནང་རྒྱུར་བློ་འཚབ་བྱེད་ཀྱི་ཡོད་རེད་ཡིན་ནའི་ཁོང་ནས་ཁྲིམས་ལུགས་ཀྱི་ཐོག་ནས་ཐེ་ཝན་རང་བཙན་རྩོད་གླེང་གནང་གི་མེད་ཀྱང་ཁོང་གི་གནང་ཕྱོགས་ཁ་ཤས་ཐོག་ཐེ་ཝན་གྱི་རང་བཙན་ལ་སྐུལ་འདེད་གནང་གི་ཡོད་པ་རེད་ཞེས་ཁོང་ནས་འགྲེལ་བརྗོད་བྱས་ཡོད་རེད་རྒྱ་ནག་གིས་ནན་བརྗོད་བྱེད་ཡ་མང་པོ་ཡོད་པ་ནི། དཔེར་ན་ཐའེ་ཝན་གྱིས་སློབ་དེབ་ལ་འགྱུར་བ་བཏང་བ་ལྟར་ཡིན་པ་དང་དེ་དག་ནི་ཆེད་མངགས་ཐའེ་ཝན་རྒྱ་ནག་གི་ཆ་ཤས་མིན་པ་དྲིལ་བསྒྲགས་བྱེད་རྒྱུའི་ཆེད་དུ་རེད་ཞེས་ཤོད་ཀྱི་ཡོད་པ་ལྟ་བུ་རེད། རྒྱ་ནག་གིས་གནད་དོན་དེའི་ཐོག་དོ་སྣང་ཧ་ཅང་ཆེན་པོ་བྱེད་ཀྱི་ཡོད་པ་རེད་རྒྱུ་མཚན་ནི་རྒྱ་ནག་གིས་ཨ་མི་རི་ཀར་ཞི་བའི་གཅིག་གྱུར་ལ་རྒྱབ་སྐྱོར་བྱེད་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དེ་ནི་ཐའེ་ཝན་གྱི་འོས་འདེམས་ལ་ཚུར་སྣང་ལན་ཆ་བྱས་པ་ཞིག་ཡིན་པ་རེད་གལ་སྲིད་ཧའོ་ཡུས་ཡིས་སྲིད་འཛིན་ལ་འོས་འདེམས། བྱུང་བ་ཡིན་ན་རྒྱ་ནག་གིས་དེ་འདྲའི་གནད་དོན་ཐོག་དོ་སྣང་དེ་ལྟ་བུ་བྱེད་མི་སྲིད་པའི་ངོས་འཛིན་བྱེད་ཀྱི་ཡོད་པའི་འགྲེལ་བརྗོད་བྱས་ཡོད་པ་རེད། ཌེ་ཝི་ཏི་སེག་སི་ཡིས་ཡང་གསལ་སྟོན་བྱས་དོན་སྦའི་ཌེན་དང་ཞི་ཅིན་ཕིང་གིས་སན་ཧྥ་རན་སི་སི་ཀོ་ལ་ཐུག་འཕྲད་གནང་རྒྱུའི་སྔ་ནུབ་ཏུ་ཝང་ཡིས་ཀྱིས་སྦའི་ཌེན་སྲིད་གཞུང་ལ་གནོན་ཤུགས་སྤྲད་ནས་ཚོགས་འཛོམས་ཀྱི་གྲོས་མོལ་གྱི་གོང་ལ་ཐེ་ཝན་རང་བཙན་ལ་ངོ་རྒོལ་བྱེད་རྒྱུའི་ལངས་ཕྱོགས་གསལ་སྟོན་དགོས་པའི་རེ་བ་བཏོན་ཡོད་པའི་འགྲེལ་བརྗོད་བྱས་ཤིང། ཁོང་ནས་བརྗོད་དོན་ཨ་མི་རི་ཀའི་ལངས་ཕྱོགས་ནི་ཐེ་ཝན་གྱི་མཐའ་མའི་གནས་བབ་ལ་བྱ་ཐབས་ཀྱི་ལངས་ཕྱོགས་གང་འདྲ་ཞིག་ཀྱང་གསལ་སྟོན་གནང་རྒྱུ་མིན་པ་དེ་ཡིན་པ་རེད་གནད་དོན་དེ་ནི་ཐག་གཅོད་བྱེད་ཁག་པོ་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་ཞེས་དང་ཡང་སེག་སི་ཡིས་ད་དུང་གསལ་སྟོན་བྱས་དོན་གཞི་རྩའི་ཐོག་ནས་ཐེ་ཝན་གྱི་མི་མཐུན་པ་ཞི་བའི་ཐོག་ནས་ཐག་གཅོད་བྱེད་དགོས་པ་དང་དེ་ནི་ཐེ་ཝན་མི་དམངས་ཀྱི་འདོད་མོས་ལ་བསྟུན་དགོས་པ་དང་དེ་ནི་ཨ་མི་རི་ཀས་དང་ལེན་བྱེད་རྒྱུ་དེ་ཡིན་པས། ཁོང་ནས་ངོས་འཛིན་བྱེད་ཀྱི་ཡོད་ཞེས་བཤད་བཞག་དེར་བརྟེན་རྒྱ་ནག་གིས་ཨ་མི་རི་ཀར་གནོན་ཤུགས་སྤྲད་ནས་ཞི་བའི་གཅིག་གྱུར་ཟེར་བར་རྒྱབ་སྐྱོར་བྱེད་དགོས་པའི་རེ་བ་བཏོན་ཡོད་པ་རེད་དེ་ནི་རྒྱུན་འཁྱོངས་ཨ་མི་རི་ཀའི་སྲིད་ཇུས་ལ་འགྱུར་བ་གཏོང་རྒྱུ་དེ་རེད་ཡིན་ནའི་དེ་ནི་ང་ཚོས་བྱེད་འོས་པའི་འགྱུར་བཅོས་ཤིག་མིན་པ་དང་རྒྱུ་མཚན་ནི། ང་ཚོས་ལམ་དེའི་ཐོག་འགྲོ་རྒྱུ་མིན་པ་དེ་བློ་རིག་གསལ་བ་དེ་ཡིན་འོན་ཀྱང་ང་ཚོར་བློ་བདེ་མེད་པ་ནི་རྒྱ་ནག་གི་རེ་བ་དེ་ནི་རྩ་བར་འགྱུར་བ་གཏོང་རྒྱུ་དང་རྩ་བར་འགུལ་སྐྱོད་གཏོང་རྒྱུ་དེ་རེད་ཞེས་ཁོང་ནས་གསལ་སྟོན་བྱས་བཞག། ཝིལ་ཇེ་ལི་ཡིས་གསལ་སྟོན་བྱས་དོན་ཨ་མི་རི་ཀས་སྔར་ནས་རྒྱ་ནག་གི་ཞི་བའི་གཅིག་གྱུར་ཟེར་བར་རྒྱབ་སྐྱོར་བྱེད་མྱོང་མེད་པ་རེད་ཞེས་འགྲེལ་བརྗོད་བྱས་འདུག། ནིའུ་ཇར་སི། རཱ་མོ་པོ་སློབ་གྲྭ་ཆེན་མོའི་ཆབ་སྲིད་སྡེ་ཚན་གྱི་དགེ་རྒན་ཆེན་མོ་ཌིན།